ཐ་མལ་དུ་གསུངས་པས། ཐོ་རངས་ལ་བྱུང་ན་སྔ་དྲོ་ཞེས་པ་དོན་གྱིས་ཐོབ་པས་ཉིན་མཚན་ལ་ཆ་གསུམ་དུ་ཕྱེ་བའི་ཉིན་ཞག་གི་དྲུག་ཆ་ལ་འདོད་དོ། ཉིན་ཞག་གི་དྲུག་ཆ་ལ་འདོད་དོ། ཤམ་ནེ་ནེ་མ་ཨི་ཏྲེ་ཤེ་ཏཱ་ཨི་སངྒེ་མཐའ་མེད་དུ་གསུངས་པས་དེ་ལ། བྱང་ཆུབ་སེམས་དང་མ་བྲལ་ན། བྱང་སེམས་ལ་སྔ་དྲོ་ལྟུང་བ་བྱུང་ན་ཕྱེད་ལ་བྱང་ཆུབ་ཀྱི་སེམས་དང་མ་བྲལ་བར་གནས་ན། དེའི་ཚུལ་ཁྲིམས་མཐའ་མེད་དོ། སྔ་དྲོ་བཏུང་སྔོན་བྱུང། སྔ་དྲོ་ལྟུང་བ་བྱུང་ན་ཕྱེད་ལ་ད་ཉིན་ཕྱེད་མེད་འགྲོ། སྔ་དྲོ་ལྟུང་བ་བྱུང་ན་ཉིན་ཕྱེད་ལ་བྱང་ཆུབ་ཀྱི་སེམས་དང་མ་བྲལ་བར་གནས་ན་དེའི་ཚུལ་ཁྲིམས་ལ་མཐའ་མེད་དོ། དེའི་ཚུལ་ཁྲིམས་ལ་བ་ནས་ནུབ་པའི་ཚུལ་ཁྲིམས་ལ་མཐའ་མེད་དོ།

བྱང་སེམས་ཀྱི་སྡོམ་པ་གོ། སྡོམ་པ་གོ་ཕམ་པ་བོས་འམ་པ། བྱང་ཆུབ་སེམས་དབྱེ་ཁོ་དང་མཉམ་དུ་བྱང་ཆུབ་ཀྱི་སེམས་གཏོང་ང་ཡིན་ཅེས་ཟེར་ཞིང་རྒྱས་ཤིང།
གོ་ཕམ་པ་ཅིག་བཅོ་བརྒྱད་པ་དེ་བྱང་ཆུབ་ཀྱི་སེམས་གཏོང་ང་ཡིན་ཏེ་ཞེས་འོ་བྱང་ཆུབ་ཕམ་པ། སེམས་ཅན་བློས་བཏང་ང་ཅིག་ཅེས་ལོག་ལྟ་སྐྱེས་ན། བྱང་ཆུབ་སེམས་གཏོང་སེམས་གཏོང་བྱའོ། ཕམ་པ། སེམས་བྱང་ཆུབ་ཀྱི་སེམས་གཏོང་བྱའོ། བོས་ད་ཕམ་པ་གང་པོ། ཀུན་དཀྲིས་ཚང་བ་རེ་རེ་སྐྱེས་སོང་ན་ཀུན་དྲི། གང་བྱུང་ཅེ་ན། བྱང་ཆུབ་སེམས་དེ་གཏོང་ང་ཡིན།

སོང་ངས་གཞུང་ནས་ཡན་ལག་སོ་སོར་བགྲངས་པ་དང་འགལ་ལོ་འདི་ལས་ད་བྱས་ནི་ལས་གང་ཟིན་གལ་ཆེ་ནུ་བ་རིགས་འདྲ་རྒྱུན་མ་ཆད་པ་དགོས་ན་ཧ་ཅང་ཐལ་ལོ་ཐུན་ཚོད་ཀྱང་ཉེ་བར་འཁོར་གྱིས་ཞུས་ཐུན་ཚོད་གོ་དེ་ནས་ཉིན་མཚན་ལ་ཆ་གསུམ་རྫོས་ཆུ་དྲུག་ཆ་གཅིག་ལ་འདོད་དྲུག་ཆ་གཅིག་ལ་འདོད་ནས།

འདིའི་སྔོན་མ་མི་བདེ་ཞིང་སྔོན་མ་གོ་ལ་བཀག་ཚར་སོང་དེའི་དོན་ནི་སྔོན་མ་མང་པོ་དེའི་བར་ལ་ངོ་ཚ་ཁྲེལ་ཡོད་མ་སྐྱེས་པ་དེ་གཉིས་ཀྱི་བར་ལ་དེ་གཉིས་ཀྱིས་བར་མ་ཆད་པ་ལ་འདོད།

ལ། འདི་ལ། སྔ་མ་འདི་གང་ཟེར་ཟེར་ན་སྔ་མ་འདི་ཕྱི་མ་ཡིན། དེའི་དོན་ནི་སྔ་མ་རོ། ག་རེ་ཟེར་གི་རེད་ཟེར་ན། སྔ་མ་མང་པོས། ཁོ་རང་གི་རྒྱུན་མི་འཆད་པའི་དོན་དེ་ལ། ངོ་ཚ་དང་ཁྲེལ་ཡོད་མ་སྐྱེས་པའི་བར་དུ་དེ་ལ་རྒྱུན་མི་འཆད་པའི་བྱ་བ་བྱེད་པ་དེ་ལ་རྒྱུན་མི་འཆད་པའི་དོན་ཅིག་བཞག། རོ།
རྒྱུན་མི་འཆད་པའི་དོན་གཞན་པ་ཅིག་ལ། ཐུན་ཚོད་ལ་གཞི་བཟུང་བྱས་ནས་ཐུན་ཚོད་ཁོ་རང་ལ་བཤད་ནས་བཤད་པ་གཉིས་བྱེད། ཨ་ནི་དེ་ལ། གལ་སྲིད་གཉིས་དེ་གཅིག་ལ་བཤད་ན།

འགྲེལ་པར། རྒྱུན་མ་ཆད་པ་ནི་ཐུན་ཚོད་ལས་འདས་པའི་བར་དུ་མ་ཆད་པ་ལ་བྱང་ཆེན། ཆད་པ་ལ་འཆད་ཅིང། ཐུན་ཚོད་ལས་འདས་པའི་བར་དུ་མ་ཆད་པ་ལ་འཆད་ཅིང། དེ་ཡི་དོན་ཡང། ཆེས། དེའི་དོན་ནི། སྔ་མ་མང་པོས། སྔ་མ་མང་པོས་དེའི་བར་ལ།

བྱང་སེམས་ལ་སྔ་དྲོ་ལྟུང་བ་བྱུང་ན་ཆེས་ལ་སིང་གེ་ནི་མེད། ད་དེ་གཉིས་ཀྱི་དོགས་སེལ་བྱས་ནས་སྔ་མ་དེ་ཕྱི་མ་གི་དོགས་སེལ་བྱས་པ་ཡིན་ན་དྲུག་ཆར་འདོད་དོ་ཟེར་ན། ད་དེ་ལ་སྔ་མ་དེ་དེ་ལ་སྔ་མ་དེ་མི་བདེ་སྟེ་རྒྱུན་མ་ཆད་པའི་དོན་དང་ངོ་ཚ་ཁྲེལ་ཡོད་མི་སྐྱེ་བ་གཉིས། གཅིག་ཏུ་སོང་བས་གཞུང་ནས་ཡན་ལག་སོ་སོར་བགྲངས་པ་དང་འགལ་ལོ། སྔ་མའི་དོན་གོ་ལ་ཡག་གི་འཁོར་གང་ཟག་སྔ་མ་མང་པོས་དེའི་བར་ལ་ངོ་ཚ་ཁྲེལ་ཡོད་མ་སྐྱེས་པས་དེ་གཉིས་ཀྱི་བར་ལ་ངོ་ཚ་ཁྲེལ་ཡོད་མ་སྐྱེས་པས།

ཐུན་ཚོད་གཉིས་ཀྱི་བར་ལ་རོ། ངོ་ཚ་དང་ཁྲེལ་གང་རུང་མ་སྐྱེས་པ་ཡིན་ན། དེ་ལ་བྱེད་ན་རྒྱུན་མི་འཆད་པར།

ཁོ་རང་གིས་ཕམ་པ་བྱུང། ཡང་ཆད་ཀྱི་ཆ་དེ་ལ་ཡང་ཁོ་རང་ཕམ་པ་དེ་ལས་འདས་པ་བྱས། ཚུལ་ཁྲིམས་ད་ག་རང་ལ་གནས་པ་ཡིན་ན་ཨ་ནི་ཚུལ་ཁྲིམས་ཀྱི་མཐའ་ལ་ལྷུང་གི་མ་རེད་ད་ཁོ་ཚུལ་ཁྲིམས་ད་ག་རང་ལ་གནས་ཀྱི་རེད། རྒྱུན་མི་ཆད་པ་དེ་ལ་འགྲོ་གི་མ་རེད། སེམས་དང་མ་བྲལ་བར་གནས་ན་བྱང་ཆུབ་ཀྱི་སེམས་དང་མ་བྲལ་བར་གནས་ན་དེའི་ཚུལ་ཁྲིམས་ལ་མཐའ་མེད་དོ། དེ་ལྟར་ཀུན་དཀྲིས་ཆེན་པོ་གི་རྒྱུན་མི་ཆད་པར་སྤྱོད་པ་དེ་གང་ལ་འགྲོ་གི་མ་རེད། རེད། ང་ཚོ་འདི་ཐུན་ཚོད་གཉིས་ཀྱི་བར་རུ་ལ་ངོ་ཚ་དང་ཁྲེལ་ཡོད་གང་ཡང་མེད་པར་བྱས་ནས་སྤྱོད་པ་དེ་འདི་རྒྱུན་མ་ཆད་པར་སྤྱོད་པ་ལ་བཞག་པ་ཡིན་ན། ངོ་ཚ་ཁྲེལ་ཡོད་མེད་པ་དང་རྒྱུན་མ་ཆད་པར་སྤྱོད་པ་གཉིས་སོ་སོར་བགྲང་ཡ་ལ་ངེས་པར་འགྲུབ་མ་རེད་གཅིག་པུ་ལ་འགྲུབ་འདུག་འདི་གྱོན་འདི་དེ་གི་མི་འདུག། ཕ་ཆེ་དེ་འདྲ་ཅིག་ལས་འགན་སུ་ལ་བྱེད་ཀི། དེ་འདྲ་ཅིག་ལས་བྱེད་སྒོ་མེད་ན་ཨ་ལ་ནི་སྔ་མ་མི་དེས་སྔ་མ་ཡག་གི། དེའི་བར་ལ་ངོ་ཚ་ཁྲེལ་ཡོད་མ་སྐྱེས་པས་དེ་གཉིས་ཀྱི། བར་མ་ཆད་པ་ལ་ཟློས། ངོ་ཚ་ཁྲེལ་ཡོད་མ་ཡིན་དེ་གཉིས་ཡིན། བར་མ་ཆད་པ་ལ་རྒྱུན་མ་ཆད་པ་ཟེར་གྱི་ཡིན་ཟེར་ན། ད་དེ་འགྲིག་གི་མིན་ནོ་དེ། སྔ་མ་ནི་ཡིད་ལ་བྱེད།
ནོ། མི་ནི་དེ་དོན་རྒྱུན་མ་ཆད་པའི་དོན་དང་ངོ་ཚ་ཁྲེལ་མེད་མི་ཡིན། གཅིག་ཏུ་བསྲུང་བའི་གཞུང་ནི། སོ་སོར་བགྲངས་པ་དང་འགལ་བ་ནོ། ཅིག་བྱེད། འོ་དེ་བྱེད། འདིར་བསྟན་པའི་ཡན་ལག་རྣམས་ཀྱིས་ཡན་ལག་རྣམས་ཀྱིས་མ་བསྟན་ཀྱང།

ཡན་ལག་དུ་མ་འཇུག་པར་རིགས་པས་ཐུག་པ་མེད་པར་འགྱུར། ད་ཕྱི་མ་ཐུན་ཚོད་ཀྱི་རྣམ་བཞག་དེ་ཡང་འགྲིག་མི་འདུག་ཐུན་ཚོད་ཀྱང་ཉེ་བར་འཁོར་གྱིས་ཞུས་པ་ལས་བྱང་སེམས་ལ་སྔ་དྲོ་ལྟུང་བ་བྱུང་ན་ཆེས་ལ་ཟིན་གི་མི་ཐུན་ཚོད་དྲུག་ཏུ་འཁོར་ཐུན་ཚོད་དགུ་ལ་ཉིན་མཚན་དྲུག་ཏུ་ཕྱེ་བའི་ཆ་གཅིག་ལ་ཐུན་ཚོད་ཟེར་གྱི་ཡིན་ཟེར་ན་དེ་ཡང་འགྲིག་གི་མིན་པས་ཟ་བ་མིན།

ཉེ་བར་འཁོར་གྱི་ཇི་ལྟར་ན་ཐེག་པ་ཆེན་པོ་ལ་ཡང་དག་པར་ཞུགས་པའི་བྱང་ཆུབ་སེམས་དཔའ་རྣམས་ཀྱི་བསླབ་པ་ཡོངས་སུ་བཅོས་པ་བསླབ་པ་བཅོས་པ་བསླབ་པ་བཅོས་པ་ཡོད་པ་ཡིན་ལ་ཉན་ཐོས་ཀྱི་ཐེག་པ་བ་རྣམས་ཀྱི་བསླབ་པ་བཅོས་སུ་མེད་པ་ཡིན་ཞེ་ན་ཉེ་བར་འཁོར་གྱི་འདི་ལ་ཐེག་པ་ཆེན་པོ་ལ་ཡང་དག་པར་ཞུགས་པའི་བྱང་ཆུབ་སེམས་དཔའ་ནི་གལ་ཏེ་སྔ་དྲོའི་དུས་ཀྱི་ཚེ་ཉེས་པ་བྱུང་བ་ལ་གུང་ཚིགས་ཀྱི་དུས་ཀྱི་ཚེ་ཐམས་ཅད་མཁྱེན་པ